འཁོར་ལོ་ཡོངས་སུ་རྫོགས་པ་ལ་ང་རྒྱལ་དང་གསལ་སྣང་བརྟན་པོ་མཐར་ཕྱིན་པར་བྱས་པས་རྫོགས་རིམ་གྱི་སྐབས་སུ་གོང་འཕེལ་དུ་སོང་སྟེ་མཐར་ཟུང་འཇུག་གི་སྐུར་འཚང་རྒྱ་བའི་ཚེ་རྟེན་དང་བརྟེན་པའི་འཁོར་ལོ་ཡོངས་རྫོགས་སུ་ལངས་ཏེ་འཚང་རྒྱ་བར་གསུངས་སོ། དེ་དག་ཀྱང་མདོ་སྔགས་དེང་སང་གི་ནུས་པ་དང་བསྟུན་ཏེ་གོ་བ་ཅི་ལོན་ཙམ་ཞིག་བཀོད་པ་ཡིན་གྱི་ལམ་རིམ་པ་གཉིས་ཀྱི་གྲངས་ངེས་གོ་རིམ་སོགས་ཞིབ་པར་རྒྱལ་བ་རྡོ་རྗེ་འཆང་དངོས་སུ་བྱོན་ཀྱང་དེ་ཕན་ཆད་དུ་གསུང་དུ་མེད་པ་རྗེ་ཐམས་ཅད་མཁྱེན་པའི། སྔགས་ཀྱི་གཞུང་ཆེན་པོ་རྣམས་ལས་ཤེས་པར་བྱའོ། ཟེར། འོ་བསྐྱེད་རིམ་དང་རྫོགས་རིམ་ངོ་མ་པའི་སྒོམ་དགོས་བྱུང་ཙ་ན་ནི་བསྐྱེད་རིམ་གྱི་གཞུང་དང་རྫོགས་རིམ་གྱི་གཞུང་དེ་ཚོ་བལྟ་དགོས་རེད་ཟེར། མདོར་ན་མ་སེམས་ཅན་ཐམས་ཅད་ཀྱི་དོན་དུ་མྱུར་དུ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱ། དེའི་ཆེད་དུ་སྐྱེ་ཤི་བར་དོ་གསུམ་རྒྱལ་བའི་སྐུ་གསུམ་དུ་བསྒྱུར་བར་བྱེད་པའི། རིམ་པ་དང་པོའི་རྣལ་འབྱོར་ལ་འབད་པས། རྒྱལ་བ་སྲས་བཅས་ཀྱི་བྱིན་རླབས་རྒྱུད་ལ་འཇུག་པ་དང། སྔགས་ལམ། སྔགས་ལམ་ཟབ་མོ་རྒྱུད་ལ་སྐྱེ་བའི་ཕྱི་ནང་གི་འགལ་རྐྱེན་མཐའ་དག་ཞི་བར་འགྱུར་བ་དང། རྫོགས་རིམ་ཡོངས་སུ་རྫོགས་པ་རྒྱུད་ལ་སྐྱེ་བའི་དགེ་རྩ་སྨིན་པ་དང། སྣོད་ཐམས་ཅད་གཞལ་ཡས་ཁང་དང་བཅུད་ཐམས་ཅད་ལྷ་དང་ལྷ་མོའི་རྣམ་རོལ་འབའ་ཞིག་ཏུ་ཤར་ནས་ཐ་མལ་གྱི་སྣང་ཞེན་འགོག་ནུས་པ་བླ་མ་ལྷས་བྱིན་གྱིས་བརླབ་ཏུ་གསོལ་སྙམ་དུ་སྐྱེ་ཤི་བར་དོ་རྒྱལ་བའི་སྐུ་གསུམ་དུ་སྒྱུར་བའི་རིམ་པ་དང་པོའི་རྣལ་འབྱོར་གྱིས་ཐ་མལ་སྣང་ཞེན་དྲི་མ་ཀུན་སྦྱངས་ཏེ་གང་སྣང་ལྷ་སྐུར་འཆར་བར་བྱིན་གྱིས་རློབས་ཞེས་གསོལ་བ་ཤུགས་དྲག་ཏུ་བཏབ་པས། བླ་མ་ལྷ་ཚོགས་རྣམས་ཀྱི་སྐུ་ཡི་ཆ་ལས་བདུད་རྩི་སྣ་ལྔ་འོད་ཟེར་དང་བཅས་པའི་རྒྱུན་བབས་རང་གཞན་སེམས་ཅན་ཐམས་ཅད་ཀྱི་ལུས་སེམས་ལ་ཞུགས་པས་དེ་དང་དེ་ཡི་འགལ་རྐྱེན་སྦྱངས་དེ་དང་དེ་ཡི་རྟོགས་པ་ཁྱད་པར་ཅན་རང་གཞན་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་སྐྱེས་པར་བསམ་མོ། གཉིས་པ་རྫོགས་རིམ་ལ་སློབ་ཚུལ་ནི།

སྦྱོར་བ་ཡན་ལག་དྲུག་ཏུ་བསྡུ་བ་སོགས་དོན་ཚན་མང་ཉུང་སྣ་ཚོགས་ཤིག་ཡོད་ཀྱང་ཐམས་ཅད་ཀྱི་གནད་ཀྱི་དོན་འདྲ་ཞིག་གདའ་ན་དེ་ནི་འདུས་པ་འཕགས་ལུགས་ཀྱི་རིམ་ལྔ་སྟོན་པར་མཛད་དེ། ད་ལྟ་གསང་བ་འདུས་པ་དེ་ཡིན་ན་རྫོགས་རིམ་གཙོ་བོ་གཙོ་བོ་དེ་ནི་བླ་མ་མཆོད་པ་དེ་གསང་བ་འདུས་པ་གི་རིམ་པ་ལྔ་པོ་དེ་བཤད་པ་རེད་ཟེར་ལམ་རིམ་པ་ལྔ་པོ་དེ། དེའི་རིམ་ལྔ་ནི་འདུས་པའི་རྩ་རྒྱུད་ལེའུ་དྲུག་པ་ལས། སྔགས་ལ་དམིགས་པའི་ལུས་དང་ནི་ངག་དང་ཡིད་ཀྱིས་བསྐུལ་ནས་སུ། ཡིད་ནི་དགའ་ཞིང་མགུ་བ་ཡི་དངོས་གྲུབ་རབ་མཆོག། བསྒྲུབ་པར་བྱ། ཞེས་རྫོགས་རིམ་གྱི་ལམ་རིམ་པ་ལྔ་གསུངས་སོ། རྡོ་རྗེའི་ཚིག་དེ་ནི་ཤིན་ཏུ་དབྱེ་དཀའ་བ་ཐ་མལ་པའི་ངག་གིས་ཕྱོགས་ཙམ་ཡང་མཚོན་པར་མི་ནུས་པ་ལ་རྒྱལ་བ་རང་ཉིད་ཀྱིས་བཤད་རྒྱུད་རྡོ་རྗེ་ཕྲེང་བར་ལམ་རིམ་པ་ལྔ་ཡི་ངོས་འཛིན་སོགས་ཞིབ་ཏུ་སྟོན་པར་མཛད། བཤད་རྒྱུད་དེ་ཡི་རྗེས་སུ་འབྲངས་ནས་མགོན་པོ་ཀླུ་སྒྲུབ་ཀྱིས་རྫོགས་རིམ་ཉམས་སུ་ལེན་ཚུལ་གསལ་བར་བསྟན་པའི་རིམ་ལྔའི་གཞུང་མཛད་དེ། འདུས་པ་འཕགས་ལུགས་ཀྱི་རིམ་ལྔ་ཞེས་ཡོངས་སུ་གྲགས་སོ། དེ་ཡི་རིམ་པ་ལྔ་ནི་རྡོ་རྗེ་བཟླས་པའི་རིམ་པ་ཞེས་རིམ་པ་ལྔ་པོ་དེ་དེ་རེད། རྡོ་རྗེ་བཟླས་པའི་རིམ་པ་ཟེར་མཁན་དེ་ངག་དབེན་ཟེར་མཁན་ཡིན་པ་རེད།

གནད་དུ་བསྣུན་ཏེ་རྫོང་རིགས་ཀྱི་ལུང་བསྒྲོད་ཚུལ་གྱིས་ལ་ཟེར། ཧོ་ང་ཡིག་གིས་སོགས་གསུང་བཙོས་གསལ་ཏེ། གསུང་བཙོས་གསལ་གྱི་དུ་དབང་སོགས་བཙོས་གསལ་ཏེ་དང་རྡོ་རྗེ་སྡེ་པ་ཟེར་ཏེ་ཡིད་ཀྱི་བྱེད་པ་ཡིན་པ་ལ་སོགས་བཙོས་བྱའི་ཕྱོགས་སྤྱིའི་ཆ་ནས་རྡོ་རྗེ་སྡེ་པ་ཟེར་ཏེ་རྟགས་ཡིན་པ་རེད། སོགས་བཙོས་གསལ་ཏེ་དང་རྒྱ་ཆེན་པོ་ཞེས་ར་རུ་བ་རྒྱ་ཆེན་པོ་སོགས་ཀྱིས་བཙོས་བ་ཟིན་ཏེ། སོགས་སོགས་གསལ་ཏེ་ང་རང་ཚོ་ལུང་འགྲོ་འོང་བྱེད་པ་དེ། ཧོ་དེ་བཙོས་བ་ཟིན་ཏེ་དེ། ད་ག་ལས་ཐ་མལ་པའི་རྣམ་པ་འགྲོ་བ་དེ་ཕ་བཀག་གྱིན།

རྩ་དབུ་མ་སྟེ། རྩ་དབུ་མ་ཡི་དབུས་དེ་ལ་མགོན་ཁྱོད་ཞབས་སེན་བཀོད་པ་ལས་བྱུང་བ་ཟེར། བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང། ཁྱོད་ཀྱི་ཞབས་ཀྱི་སེན་མོ་འོག་དེ་ལས་བཀུག་ཅིང། སྙིང་ག་པདྨ་འདབ་བརྒྱད་ཀྱི་དབུས་སུ་བཀོད་ནས་ཨོ་དེ། གནད་དུ་བསྣུན་བྱས་ནས་བསྒོམས་སོང་ན་ཨ་ནི་རྩ་མདུད་གྲོལ་ཡག་གི་དགོས་པ་ཡོད་རེད་ཟེར། ཨོ་ཏོ་ཟེར་ནས་མགོ་ཆོད་སྒྱུ་ལུས་འོད་གསལ་སྒྱུ་ལུས་ཟུང་དུ་ཞེས་པས་རིམ་པ་ཕྱི་མ་བཞི་བསྟན་ཏེ་འོད་གསལ་དེ་ལ་དཔེ་ཡི་འོད་གསལ་དང་དོན་གྱི་འོད་གསལ་གཉིས་ཡོད་ཅིང། སེམས་དབེན་དཔེ་ཡི་འོད་གསལ་ལས་ཕྱི་ཚུལ་ནི་སེམས་དམིགས་ཀྱི་རིམ་པ་དང། སྒྱུ་ལུས་ནི་བདག་བྱིན་རླབས་དང། དོན་གྱི་འོད་གསལ་ནི་མངོན་པར་བྱང་ཆུབ་པའི་རིམ་པ་དང་ཟུང་འཇུག་སྟེ་རིམ་པ་ལྔ་གསལ་བོར་བསྟན་ཏོ། འཕགས་པ་ལྷ་ཡི་སྤྱོད་བསྡུས་སྒྲོན་མེར་ལུས་དབེན་གྱི་རིམ་པ་ཟུར་དུ་མཛད་དེ། དེ་ནི་ང་ཡི་གསུང་ཚུལ་གྱི་རྟོགས་པ་ཅི་ལྷག་ཡོད་ཅི་ཐུབ་སྣང་ལ། འོང་སྒོའི་གནད་དུ་བསྣུན་ཏེ་ལུས་ཡིད་བསྒོམ། ཧོ་དེ་ཡི་གཟའ་གཉིས་ཀའི་གཉིས་ཀ་རྣམས་ལ་དགོངས་ཡས་ཏེ་གཉིས་ཀ་རྩ་མདུད་མ་ལུས་པ་དྲོ་ཡས་ཏེ་ན་རྩ་མདུད་ཡིད་མ་དྲོ་བ་ལས་ཏོག་གཟིག་ཁ་འདྲ་ཅི་ཡོད་འདུག། གཉིས་ཀ་རྩ་རྩ་གི་མདུད་པ་དེ་ན་དྲོ་ཡོད་རུང་བ་གཉིས་ཀ་རྩ་གི་མདུད་པ་དྲོ་གྱུར། རྩ་གི་མདུད་པ་དྲོ་ཡོད་ཡིན་ས་གཉིས་ཀ་རྩ་མདུད་མ་དྲོ་གོང་ནས་རྩ་མདུད་ཡིད་མ་ཅི་དྲོ་གྱུར་པ་ཡིན་ན་ཏོག་གཟིག་ལས་ལྷག་ཡོད། བྷ་ཏི་ཡི་ས་ནི། བྷ་བ་ལ་ཡི་སྤྱོད་བསྡུས་ལས་ཡིན་ནོ་གསུངས་ཚུལ་གྱི་རྟོག་པ་ཅི་ལྷག་ཡོད་ཀྱི་དེ་སྔོན་ལ་འོང་གོ། གནས་བསྟུད་ནས་ནི། དགོངས་པ་དེ་རེད་ཟེར་ང་ཚོ་སྲོང་བདུད་པའི་མེ་ལོང་ནི་ནོང་པོ་ཐིག་ལེ་ཕྲ་མོ་སེ་ཐིག་པའི་ཟེར་གྱི་འདུག་བ། ཨོ་དེ་རེད་ནོང་པོ་ཐིག་ལེ་ཕྲ་མོ་སེ་ཐིག་པའི་ཟེར་ཏེ། ཨོ་དེ་ལྟ་བུ་དེ་ནི། གནས་བསྟུད་ནས་ནི་དགོངས་པ་ཡིན་ན། ས་དབུ་མ་ཡིན་ན་ཚོ་ལོག་ཡར་བརྒྱུད་ནས་སྙིང་ག་བར་དུ་འགྲོ་ཐུག་གོ་རེད་བ། གཞན་དང་པོ་ནི་སྙིང་ག་དགོངས་པ་ཡིན་ན་ལ་སྙིང་ག་ལས་ལོག་འགྲོ་ས་གང་ཡོད་མ་རེད་བ། གཙང་དུ་ཡེ་མ་ཅིག་མ་སྤྲོ་ན་གཉིས་ཀ་ལ་རྩ་འགྲོ་ཐུག་མ་རུ་བ། རླུང་དེ་འགྲོ་ཐུག་མ་རུ་བ་འོང་དགོས་གནས་ཚུལ་ནོད་ནས་ཡིན་ལུས་ཡིད་དགོངས། དེ་ནས་གཉིས་ཀ་ཞུ་བར་བྱེད་པ་ཡིན་ནོ། མདོ་སྔགས་དེ་ཡི་བླ་མ་གོང་མ་འགའ་ཞིག་གིས་སྤྱོད་འཕྲུལ་གྱི་དགོངས་པ་ལྟར་སྔགས་ལ་འོང་དགོས་ཕྲ་མོ་དགོངས་ནས་ལུས་ཡིད་ལ་སོགས། དེ་ནས་གཉིས་ཀར་སྔ་མཐའི་དགོངས་པ་ལ་འཇུག་གསུང། དེ་ནི་ཕག་ལོ་ཆེ་རིམ་པ་སྤྱི་དང་མཐུན་ཞིང། སྤྱི་རི་ཕྲ་མོ་སྟེ་ནི་རྫོང་རི་ལ་འཇུག་ཚུལ། འདྲེན་བྱེད་བར་དུ་སྐྱི་ལྷག་བ་སོགས་དེ་ལྟར་བྱས་པའང་ལེགས་མོད་ཀྱང་མདོ་སྔགས་དེ་ཡི་སྲོང་གི་ཚུལ་གསལ་ལ་སྔོན་ལ་འོག་སྒོ་མེད་དམིགས་པ་གཏོད་པ་མ་གསུངས་ཞེས་གསུངས་གསལ་ལྟར་ཐོག་མ་ནས་སྙིང་གར་གནད་དུ་བསྣུན་ཀྱང་མི་རུང་བ་མེད་དེ་རྒྱལ་བ་དབེན་ས་པ་ཆེན་པོས་ཀྱང་བླ་མའི་རྣལ་འབྱོར་འདི་ཡི་སྒོ་ནས་རྫོགས་རིམ་སྒོམ་པའི་ཚུལ་ན་ཐོག་མར་སྙིང་གར་གནད་དུ་བསྣུན་ཚུལ་དེ་ཉིད་གསུངས་སོ། འདུས་པ་ཡེ་ཤེས་ཞབས་ལུགས་ཀྱི་རྫོགས་རིམ་དུའང་ཐོག་མ་ནས་སྙིང་གར་གནད་དུ་བསྣུན་པར་གསུངས། གྲུབ་ཆེན་གྱི་གྲུབ་ཆེན་དྲིལ་བུ་པས་ཀྱང་བདེ་མཆོག་རིམ་ལྔ་ཡི་རྫོགས་རིམ་དུ། ཐོག་མ་ནས་སྙིང་གར་གནད་དུ་བསྣུན་པར་གསུངས་ཤིང། མན་ངག་དེ་དག་ལ་བརྟེན་ནས་ཡང་གྲུབ་པ་བརྙེས་པའང། ས་ཡི་རྡུལ་ལྟར་མཐའ་ཡས་པར་གྱུར་ནོ། དེས་ན་རྒྱུད་དང་གྲུབ་ཆེན་གྱི་མན་ངག་རྣམས་ལས། ལུས་ལ་གནད་དུ་བསྣུན་པའི་སྒོ་མི་འདྲ་བ་མང་དུ་བྱུང་ཡང། དེ་དག་ཐམས་ཅད་ཀྱི་ཡང་དགོངས་པའི་གནད་ནི་དྷུ་ཏི་ཡི་སྒོ་ཕྱེས་ཏེ། རོ་རྐྱང་གི་རླུང་དྷུ་ཏིར་བསྡུས་པ་ལས། བདེ་སྟོང་ལྷན་ཅིག་སྐྱེས་པའི་ཡེ་ཤེས་བསྐྱེད་པ་དང་ཡེ་ཤེས་དེ་ཉིད་བཞོན་པ་དང་བཅས་པ་ལས་འོད་གསལ་དང་སྒྱུ་ལུས་ཟུང་དུ་འཇུག་པའི་སྐུ་སྒྲུབ་པ་སྟེ། དེ་ཐམས་ཅད་ཀྱི་གནད་མཐར་ཐུག་དེས་བོར་བས།

མཆོག་སྒྲུབ་པར་བྱེད་པ་ཡིན་པ། ཡེ་ལ། གཞི་དུས་སུ་སེམས་ཅན་གྱི་ལུས་ཆགས་པ་ན་ཡང་ཐོག་མར་སྙིང་ག་ཆགས་ཤིང། དེ་ནས་ལུས་ཀྱི་ཡན་ལག་རྣམས་རིམ་གྱིས་འཕེལ་བ་དང། མཐར་འཆི་བའི་ཚེ་ན་ཡང་རླུང་དང་རྣམ་ཤེས་སྙིང་གར་བསྡུས་ནས་འཆི་ཞིང། སྙིང་གར་བསྡུས་ནས་འཆི་ཞིང་འཆི་བའི་འོད་གསལ་དེ་ལས་བར་དོ་འགྲུབ་ལ་དེ་བར་དོ་བ་དེ་ལུས་རགས་པའི་སྐྱེ་བ་ལེན་པར་བྱས་ནས་གཞི་ལ་ཇི་ལྟར་ཡོད་པ་དེ་བཞིན་དུ་ལམ་དུས་སུའང་རྫོགས་རིམ་གྱི་དམིགས་པའི་སྒོ་མི་འདྲ་བ་མང་དུ་ཡོད་པ་ཐམས་ཅད་ཀྱི་སྙིང་གར་གཞུག་དགོས་ཤིང་རླུང་སེམས་སྙིང་གར་བསྡུས་པ་ལས་འོད་གསལ་འཆར། དེ་ལས་སྒྱུ་མའི་སྐུར་ལྡང། སྐུ་དེས་ལུས་རགས་པ་འཛིན་པར་བྱེད་ཅིང་གཞི་ཡི་སྐུ་གསུམ་ལམ་དུས་ཀྱི། ལམ་དུས་ཀྱི་སྐུ་གསུམ་དུ་བསྒྱུར་ཏེ། སྐུ་གསུམ་རང་གི། རྒྱུད་ཐོག་ཏུ་ངོ་སྤྲོད་ནས་སྙིགས་དུས་ཀྱི་ཚེ་ཐུང་གཅིག་ལ་མཆོག་སྒྲུབ་པར་བྱེད་ཚུལ་དེ་ནི། བདག་ཉིད་ཆེན་པོ་ཀླུ་སྒྲུབ་ཀྱིས་རྒྱུད་སྡེའི་དགོངས་པ་འགྲེལ་བའི་མན་ངག་གི་མཐར་ཐུག་དང་སྦྱར་བ་ཙམ་དཀར་བར་བྱས་པའི་ཚུལ་གྱིས་དཀྱུས་ཆུང་ངུ་བསྡོམས་པ་ཡིན་ནའང་དེ་དག་ཡང་རིམ་ལྔ་གསལ་བའི་སྒྲོན་མེ་ལས། དེ་ལྟར་ན་འཕགས་ལུགས་ཀྱི་ལུས་ལ་གནད་དུ་བསྣུན་པའི་གནས་དམ་པ་ནི་སྙིང་གའི་རྩ་འཁོར་གྱི་དབུས་སུ་ཡིན་པས། དེ་ཡི་གནད་ཀྱི་དོན་དུ་བཟུང་ཞིང་གཞི་དུས་ཀྱི་སྐྱེ་ཤི་བར་དོ་གསུམ་གྱི། ཕྲི་མ། འཁོར་བའི་འཁོར་ལོ་བསྐོར་བའི། འཁོར་བའི་འཁོར་ལོ་བསྐོར་བའི་དེ་ཡི་ཚེ་ན་འཆི་བ་ཆོས་སྐུ་བར་དོ། ལོངས་སྐུ། སྐྱེ་བ་སྤྲུལ་པའི་སྐུར་སྒྱུར་བའི་ཐབས་མཁས་ཀྱི་མཐར་ཐུག་དེ་དང་དེ་ཡི་ཐབས་ཀྱང་སེམས་ཅན་རང་ལ་རང་ཆས་སུ་གནས་པའི་རླུང་འབྱུང་འཇུག་གཉིས་ལ། མན་ངག་ངོ་སྤྲོད་པའི་མཆོད་པའི་སྲོག་རྩོལ་གྱི་རྒྱལ་པོ་དེ་འདྲ་བ་ནི་རྡོ་རྗེ་འཆང་ཆེན་པོ་ཀླུ་སྒྲུབ་ཞབས་ཀྱི་སྐུ་གསུམ་ངོ་སྤྲོད་ཀྱི་མན་ངག་ཡིན་ནོ་ཞེས་སོགས་སོ། དེས་ན་གདམས་ངག་དེ་ཡི་སྙིང་གར་གནད་དུ་བསྣུན་ཚུལ་ནི་རང་གསུང་ཆེ་རེ་གཅིག་གིས་རྡོ་རྗེ་འཆང་ཡབ་ཡུམ་དུ་གསལ་བཞིན་པའི་ངང་ནས་ལུས་ཀྱི་དབུས་དྲང་པོར་སྲོག་ཤིང་གི་ཚུལ་དུ་རྩ་གསུམ་དང། དྷུ་ཏི་ལ་རོ་རྐྱང་གིས་དཀྲིས་པའི་མདུད་མཚམས་རྣམས་ན་རྩ་འཁོར་རེ་རེ་ཡོད་ཅེས།

རྩ་འཁོར་བཞི་གསལ་ཏེ་གཙོ་བོར་དྷུ་ཏི་སྒོམ། དེ་ཡང་རྒྱུད་དང་གྲུབ་ཆེན་གྱི་གཞུང་ཕལ་མོ་ཆེ་ནས་བསྐྱེད་རིམ་མཐར་ཕྱིན་ནས་རྫོགས་རིམ་ལ་འཇུག་པར་གསུངས་པས་དེ་ལྟར་བྱས་ན་མཚམས་འདིར་བླ་མའི་གནོད་སྦྱིན་ལོངས་ཀྱི་སྲོག་ཏུ། བླ་མའི་རྣལ་འབྱོར་ལམ་གྱི་སྲོག་ཏུ་བྱས་ནས། རྫོགས་རིམ་གྱི་ཨེ་དམིགས་པ་ལ་གཅིག་དྲིལ་གྱིས་འཇུག་པ་ཡིན་ཡང་ད་ལྟ་དུས་ཀྱི་གདུལ་བྱ་ཡི་ཕལ་ཆེ་བ་རིམ་གཉིས་ཀྱི་རྟོགས་པ་ཇི་མ་ཇི་བཞིན་བསྐྱེད་མི་ནུས་པར་སྔགས་ལམ་ལ་བག་ཆགས་འཇོག་འདོད་པ་རྣམས་ཀྱིས་ནི། ཐུན་གཅིག་ལ་བསྐྱེད་རིམ་སྒོམ།

ཨ་རྐྱང་གཅིག་མ་གཏོགས་མེད་དེ་ཁྱེད་ཀྱིས་ཨ་ཐུང་ཟེར། ད་ལྟ་ཨ་ཐུང་སྒོམ་ཟེར་ཏེ། ཨ་ཐུང་སྒོམ་ཟེར་ཡིན་ཏེ་ཨ་དེ་དེ་འདྲ་ཅིག་ཡིན་པ་རེད། དེ་ཡང་ད་ལྟ་ང་ཚོ་བོད་ཡིག་གི་ཨ་ཐུང་དེ་མ་ཡིན་པར་རྒྱ་ཡིག་གི་ཨ་ཐུང། དེ་ཡིན་ན་ཡི་གེའི་ཤད་ལྟ་བུ་ཅིག་ཡོད་ཟེར་འདུག་པ་ཡི་གེའི་ཤད། ཡི་གེ་དཔེར་ན་དབུ་ཅན་གྱི་ཡི་གེ་གྱི་ཤད་ཅིག་ཡོད་རེད་བ་ཨོ་དེ་ནང་བཞིན་ཅིག་ཡོད་ཟེར། དཔེར་ན་ཚེར་མ།

དེ་ཡང་ནས་ཡང་དུ་བསྒོམ་པ་ལ་བརྟེན་ནས་ནི་རླུང་དེ་ཞུགས་གནས་ཐིམ་གསུམ་བྱེད། ཞུགས་གནས་ཐིམ་གསུམ་བྱེད་པ་ལ་བརྟེན་ནས་ནི། ཐོག་མ་དེ་ནི་ཞུགས་པའི་རྟགས་ཟེར་མཁན་དེ། མཉམ་རྒྱུ་ཤེད་མཚུངས་བྱུང་ཟེར་མཁན་དེ། སྣ་སྒོ་གཉིས་ནི་ང་རང་ཚོ་རླུང་རྒྱུ་ཡས་དེ་ནི་དུས་རྒྱུན་དུ་ཡིན་ན་མཉམ་པ་ཡོད་མ་རེད་པ། ཞོགས་གས་དང་དགོང་དག་མཉམ་པོ་མ་རེད་ཉིན་དགུང་མཉམ་པོ་མ་རེད་མི་མཉམ་པ་བྱས་ཕྱོགས་གཅིག་ལས་རྒྱུ་ཕྱོགས་གཅིག་ལས་མ་རྒྱུ་བ་ཡང་ཤུགས་ཆེ་ཆུང་ཡོད་པ། ཧོ་སྣ་བུག་གཉིས་ཀ་ནས་ནི། ཤུགས་ཆེ་ཆུང་གཅིག་པ་གཅིག་རྐྱང་གཅིག་རྒྱུས་སོང་ན་ཞུགས་པའི་རྟགས་དེ་ཡིན་པས། གནས་པའི་རྟགས་སུ་རྒྱུ་བ་འགག་ཟེར། གནས་པའི་རྟགས་སུ་རླུང་རྒྱུ་བ་དེ་བཀག་པས་བཀག་ཐུབ་ཀྱི་རླུང་རྒྱུ་མ་རྒྱུ་བ་ཆད། དབུགས་ཕྱིར་ནི་མ་བཏང་ན་ཡང་ད་ག་རང་བསྡད་ཐུབ་གི། ཨོ་དེ་འདྲ་ཅིག་ཆགས་ཀྱི་ཡོད། ཐིམ་པའི་རྟགས་སུ་སྨིག་རྒྱུ་དུ་བ་མེ་ཁྱེར་མར་མེ་འབར་བ་ལྟ་བུ་སྣང་བྱུང། རླུང་ཐིམ་པའི་རྟགས་དེ་ཡིན་ན་ཐོག་མར་སྨིག་རྒྱུ་ལྟ་བུ་སྣང་བ་ཤར་དེ་ནས་དུ་བ་ལྟ་བུ་སྣང་བ། མེ་ཁྱེར་ལྟ་བུ་སྣང་བ། མར་མེ་འབར་བ་ལྟ་བུ་སྣང་བ་འོ་དེ་འདྲ་བྱུང་བ་དེ་ཡིན་ན་རླུང་ཐིམ་པའི་རྟགས་རེད། དེ་ནས་སྣང་མཆེད་ཐོབ་གསུམ་རིམ་གྱིས་ཐིམ་པས། དཀར་དམར་ནག་པའི་སྣང་བ་ནི་འབྱུང། ཐམས་ཅད་སྟོང་པ་རྟོགས་ཕྱིར། ཐོབ་པར་བསྡུ་ན་ཉེར་ཐོབ་ཀྱི་སྨད་དང། ལོགས་སུ་ཕྱེ་ན་ཉེར་ཐོབ་དྲན་མེད་སངས་པའི་མཇུག་ཏུ་སླད་བྱེད་ཀྱི་སྐྱོན་གསུམ་དང་བྲལ་བའི་ནམ་མཁའ་ལྟ་བུ་ཐམས་ཅད་སྟོང་པ་འཆར་བས་གསུངས། དེ་ལྟ་བུའི་འོད་གསལ་བདེ་སྟོང་གི་ངང་དུ་སྙོམས་པར་འཇུག་ཅི་ཐུབ་བྱ། ཡིན། ཡིན་སྲིད་དེ་ལས་ལོག་པ་ན་བདག་གཞན་གྱིས་སློབ་པའི་ལུས་ཞེས་བྱ་བའི་རྒྱུས་མི་ཡི་སྐུ་ལྡོང་བའི་མོས་པ་བྱ་ཞིང། དེ་ལ་སྙོམས་པར་འཇུག་ཅི་མཐོང་བྱ། དེ་ནས་སླར་ཡང་རལ་པའི་སྐུ་འཛིན་ནས་སའི་དུས་ཀྱི་བསིལ་བ་བསྲུང། དེའི་བཞིན་དུ་སྙིང་དུས་སུ་བསིལ་བ་བསྲུང། ཕྱི་དུས་སུ་བསིལ་བ་བསྲུང་སྟེ་བསིལ་བའི་སྐུ་དགུག་མྱང་ལས་ལ་འབད། སའི་དུས་ཀྱི་བསིལ་བ་བསྲུང་ཟིན་ཏེ་ངང་དུ་ད་ལྟ། ད་ལྟ་ཡི་གནས་སྐབས་སུ། ཉི་མ་འཁོར་བའི་གནས་སྐབས་སུ་ནི་དགོངས་ཕྱི་ནས་དང་པོ་ནི་ཕྱི་བའི་ཕྱི་གོས་དགོངས། ཕྱི་བའི་ཕྱི་གོས་དེ་ལས་ལངས་ཕྱི་ནི་བར་སྟོང་ལོངས་ཕྱི་དགོངས། བར་སྟོང་ལོངས་ཕྱི་དེ་ལས་ལངས་ཕྱི་ནི་སྤྱི་བའི་སྤྲུལ་སྐུ་དགོངས། ཨོ་ཐོག་ཕྱི་ནི་སྐོ་རགས་ཅན་ནི་མགོ་འདི་གའི་དེ་ལ་སེ་བཏུལ་གྱི་སྤྱི་བའི་སྐུ་གསུམ་གྱིས་བསྲིངས་ཏེ་ཡིན་པས། སེ་བཏུལ་གསལ་ཏེ་ཡིན་པས། ཧོ། ད་དེ་བཞིན་དུ་གཉིས་བཏུལ་ཟུར་གསལ་དེ་ཡིན་ན། ད་ལྟ་སེ་བཏུལ་གྱི་གནས་སྐབས་སུ་དགོངས་པ་མཐའ་ཕྱེ་ནས་ཡག་པོ་ཆ་ཚ་ཚུགས་ན་ནི་གཉིས་འཁོར་བ་དེ་ཡིན་ཟེར་ན།

དངོས་སུ་ཡོང་སྐོར་བ་དངོས་སུ་ཡོད་པ་དེ་ལ་བལྟས་ནས་ནི་དགོངས་རྟོགས་ཀྱི་ཆེ་བ་དེ་དང་ཁོ་གཉིས་འཇགས། ཨ་ནི་བར་དོར་སྒྲུང་འོང་དུས་བར་དོར་ལོངས་སྐུ་ཟིན་ངེས་དེ་དང་འཇགས། བར་དོར་ནས་ལྕི་བ་སླེབས་པ་དེ་ཡིན་ཟེར་ན་ལྕི་བ་སྤྲུལ་སྐུ་ཟིན་ངེས་དེ་འཇགས་ནས་ཨ་ནི་ཕྱི་དུས་ཀྱི་སེལ་བའི་སྐུ་གསུངས། འོག་ཏུ་ཞེས་ནི་དགོངས་རྒྱུད་ཡིན། འདོད་པ་ཕ་ལོ་ཀྱི་མན་ངག་གི་མཐར་ཐུག་སྲོག་རྩོལ་གྱི་རྒྱལ་པོ། ལོ་ལྔ། དབྱེར་མི་ཕྱེད་པའི་མདོ་སྡེ་ལ་སོགས། དེ་ལ་འབད་པའི་མྱོང་བ་ལེགས་པར་ཐོན་ན་བསྡུ་རིམ་གཉིས་དང། ཐོན་པ་ན་བསྡུ་རིམ་གཉིས་དང། ཁྱབ་བྱེད་ཀྱི་རླུང་གི་ཨེ་རྡོར་བཟླས་སོགས་ལ་འབད་པས་གཞི་ཡི་འཆི་རིམ་ཇི་ལྟ་བ་བཞིན་དུ་རྩ་བ་དང་ཡན་ལག་གི་རླུང་ཐམས་ཅད་སྙིང་ག་མི་ཤིགས་པ་ལ་དངོས་སུ་བསྡུ་ནུས་པ་ཞིག་འོང་གསུངས། དེ་ལྟར་འབད་པས་སེམས་དཔེའི་འོད་གསལ་དུ་འགྲུབ་ཏུ་ཉེ་བ་ན་བླ་མའི་རྣལ་འབྱོར་ལ་ལྷག་པར་ཡང་འབད་ཅིང་བླ་མ་ལ་ཚོགས་ཀྱི་མཆོད་པ་སོགས་ཀྱིས་མཆོད་དེ། གདམས་ངག་ཉན་ནས་དེ་ཡི་རྒྱུ་ཚོགས་ལ་སློབ་པས་དཔེ་ཡི་འོད་གསལ་འགྲུབ། འོད་གསལ་དེ་ལས་ལྡང་བ་ན་རླུང་འོད་ཟེར་ལྔ་པས་ཉེར་ལེན་དང་བདེ་ཆེན་ལྷན་ཅིག་སྐྱེས་པའི་སེམས་ཀྱིས་ལྷན་ཅིག་བྱེད་རྐྱེན་བྱས་པ་ལས། མན་གཞི་ཡི་འཆི། གཞི་ཡི་འཆི་གསལ་ལས་བར་དོ་གྲུབ་པ། གཞི་ཡི་འཆི་གསལ་ལས་བར་དོ་གྲུབ་པ་ཇི་མ་ཇི་བཞིན་དུ་ལམ་དུས་ཀྱི་ལོངས་སྐུ་རིམ་པ་གསུམ་པའི་སྒྱུ་མའི་སྐུ་དངོས་སུ་ལྡང་བར་བྱས་སོ། དེ་ལྟ་བུའི་སྒྱུ་མ་སྒྱུ་ལུས་པ་དེས་ན་གཞི་ལ་བར་དོས་རགས་པའི་ལུས་འཛིན་པ་བཞིན་དུ། ཕུང་པོ་རྙིང་པ་ལ་ཞུགས་ནས་བླ་མའི་རྣལ་འབྱོར་དང་བསྡུ་རིམ་གཉིས་ལ་སོགས་པའི་ཐུགས་དམ་བཅས། དེ་ལྟར་བྱས་པས་དོན་གྱི་འོད་གསལ་སྒྲུབ་ཏུ་ཉེ་བའི་མཚན་མ་མཐོང་བ་ན་བླ་མ་ལ་ཚོགས་ཀྱི་འཁོར་ལོ་ཕྱི་ནང་གསང་བའི་མཆོད་པ་གཅིག་ཕུལ་ཏེ། འོད་གསལ་གྱི་གདམས་པ་ཉན་ནས་དེ་ལ་སློབ་པས། ཆུ་འཛིན་མཁའ་དབྱིངས་སུ་ཡལ་བ་བཞིན་དུ་གསལ། ཆུ་འཛིན་ཟེར་དེ་སྤྲིན་རེད་བ་སྤྲིན་ནམ་མཁའ་ལ་ཡལ་བ་བཞིན་དུ་གནས། ཕྱི་དང་ནང་གི་མཚན་མ་འཛིན་པའི་སྣང་བ་ཐམས་ཅད་ནུབ་སྟེ། ཕྱི་ཡི་མངོན་བྱང་གི་དུས་དང་མཐུན་པར་ནང་གི་མངོན་བྱང་རིམ་པ་བཞི་པའི་དོན་གྱི་འོད་གསལ་མངོན་དུ་བྱས་གསུངས། དེ་ཡི་ཚེ་ན་གཉིས་སྣང་གི་སྤྲོས་པ་མཐའ་དག་དག་སྟེ་སེམས་ཀྱི་གནས་ལུགས་མཐར་ཐུག་མངོན་སུམ་དུ་མཐོང་བའི་ཡེ་ཤེས་ཐོབ། འོ་དེ་དེ་སྒང་ལ་ད་ས་དང་པོ་ཐོབ་ཟེར་དེ་ཡིན་པ་རེད། སེམས་ཀྱི་གནས་ལུགས་མངོན་སུམ་དུ་མཐོང་བའི་ཡེ་ཤེས་ཟེར་མཁན་དེ་རིམ་པ་བཞི་པའི་དོན་གྱི་འོད་གསལ་ཟེར་དེ་རེད། ཡེ་ཤེས་དེ་ཡིས་འཁོར་བའི་རྩ་བ་བདག་འཛིན་ས་བོན་དང་བཅས་པ་རྩ་བ་ནས་སྤོང་བར་བྱེད་པས། དེ་ལ་རྣམ་དག་ཡེ་ཤེས་ཀྱི་རྣལ་འབྱོར་ཞེས་ཀྱང་གསུངས་ཟེར་འཇིགས་བྱེད་ཡིན་ན་རྣམ་དག་ཡེ་ཤེས་ཀྱི་རྣལ་འབྱོར་ཟེར། གསང་བ་འདུས་པ་ཡིན་ན་རིམ་པ་བཞི་པའི་དོན་གྱི་འོད་གསལ་ཟེར་དེ་རེད། དོན་སྟོང་པ་འོད་གསལ་དེ་ལས་ལྡང་བ་ན་དག་པའི་སྒྱུ་ལུས་སྐུར་ལྡང་ཞིང། དེ་སླར་ཡང་འོད་གསལ་ལ་སྙོམས་པར་བཞག་པ་ན་སྐུ་ཐུགས་ངོ་བོ་གཅིག་ཏུ་ཚོགས་པའི་ཟུང་འཇུག་ཐོབ་གསུང། དེ་ལྟ་བུའི་སྐུ་དེ་ནི་འདུས་པའི་རྩ་རྒྱུད་ལས། དཔག་ཚད་བརྒྱ་ཡི་ཁྱོན་ཙམ་དུ་རྡོ་རྗེ་འབར་བའི་འོད་དག་གིས་རྒྱན་ནི་ཀུན་གྱིས་བརྒྱན་པ་ཡི་དག་པའི་བདག་ཉིད་སྣང་བར་འགྱུར། ཚངས་པ་དྲག་པོ་ལ་སོགས་ལྷས། ནམ་ཡང་མཐོང་བར་མི་ནུས་སོ་ཞེས་གསུངས་པ་ལྟར་རོ། འོ་དེ་ལྟ་བུ་དེ་ནི་དག་པའི་སྒྱུ་མའི་སྐུ་ཞིག་ཡིན་དེས་ན་ཚངས་པ་དང་དྲག་པོ་ལ་སོགས་པ་དེ་ཚོ་གིས་མཐོང་ཐུབ་ཀྱི་མ་རེད། དེ་ཚོ་གིས་མཐོང་མ་ཐུབ་པ་རེད། དཔག་ཚད་བརྒྱ་ཡི་ཁྱོན་ཙམ་དུ་རྡོ་རྗེ་འབར་བའི་འོད་དག་གིས་དཔག་ཚད་བརྒྱ་ཡི་བར་དུ་འོད་ཀྱིས་ཁྱབ་བྱེད་ཀྱི། རྒྱན་ཐམས་ཅད་བརྒྱན་པ་ལྷ་སྐུ་ངོ་མ་དེ་ཡིན་པས་ཞེས་གསུངས་པ་ལྟ་བུ། མཚན་བཟང་པོ་སུམ་ཅུ་རྩ་གཉིས་དང་དཔེ་བྱད་བཟང་པོ་བརྒྱད་ཅུས་བརྒྱན་པ་འཇིག་རྟེན་གྱི་ཁམས་ཐམས་ཅད་འོད་ཀྱིས་འགེངས་པ་མཐའ་ཡས་པ། སྤྲུལ་པས་འགྲོ་བའི་དོན་བྱེད་ནུས་པ་ཞིག་གོ། སྐུ་དེ་ཐོབ་ནས་དེ་ཡི་རིགས་འདྲའི་རྒྱུན་སྐྱོང་བ་ལས་གསར་དུ། སྐུ་སྒྲུབ་མི་དགོས་པ་ནི་མགོན་པོ་ཀླུ་སྒྲུབ་ཀྱིས། ཟུང་འཇུག་ཏིང་འཛིན་ལ་གནས་ནས་སླར་ཞིང་གང་ལ་ཡང་མི་སློབ་བོ་ཞེས་གསུངས། འོ་དེ་སྐུ་ཐོབ་ཚར་ན་སྐུ་དེ་གཡོ་ནས་གཞན་པ་ཅིག་འགྲོ་ཡ་ཟེར་ནི་ཡོད་མ་རེད། སྐུ་དེ་ཡི་རིགས་འདྲ་བྱེད་བྱས་དེ་ནས་སངས་རྒྱས་ནི་མ་གཏོགས་སྐུ་དེ་གཡོ་འགྲོ་བའི་ཆོས་ནི་མེད་པས་ཞེས་གསུངས། སྐུ་དེ་ཡི་རིགས་འདྲའི་རྒྱུན་གོམས་པ་ལས་མི་སློབ་པའི་ཟུང་འཇུག་སྒྲུབ་ཏུ་ཉེ་བའི་མཚན་མ་བྱུང་སྟེ། དེ་ལ་ནི།

ཁྱད་པར་དཔྱིད་ཀྱི་དུས་སུ་མཁའ་སྤྱོད་ཡིད་ལ་བརྟེན་ཏེ། ཟུང་འཇུག་རྡོ་རྗེ་འཆང་གི་སྐུར་འཚང་རྒྱ་ཞིང། སྐུ་དེ་ལས་ནམ་ཡང་མི་གཡོ་ཞིང། གསུང་ཆོས་ཀྱི་ལོངས་སྤྱོད་རྒྱུན་མི་འཆད་པར་ངེས་པ་ལྔ་ལྡན་དུ་བཞུགས་བཞིན་པ་ནི་སྤྲུལ་སྐུ་བྱེ་བ་འབུམ་ཕྲག། འགྱེད་པར་མཛད་པ་ཞིག་ཡོང་གསུངས་དེ་ལྟ་བུ་ལམ་རིམ་པ་ལྔ་ཡི། གནད་དེ་དག་ནི་གསང་བ་ལས་ཀྱང་ཆེས་གསང་བའི། གསང་ཆེན་རྒྱུད་སྡེ་རྒྱ་མཚོའི་རྒྱུད་སྡེ་རྒྱ་མཚོའི། སྙིང་པོའི། བཅུད་ཕྱུང་བ་དག་ཡིན་ཏེ། བླུན་པོ་བདག་འདྲ་བས་གསང་བའི་གནད་མཐར་ཐུག་པ་དེ་དག་རང་རྟོགས་ཀྱིས། ཕྱོགས་མཚུངས་ནས་འཚོལ་མི་ནུས་ཀྱང། རྗེ་ཐམས་ཅད་མཁྱེན་པ་ལྷུན་གསལ་བས་གསུངས་སོ། བླ་མ་དམ་པའི་ཞལ་ལས་བྱུང་བ་ལྟར། སྒོ་སྟོན་པ་ཙམ་ཞིག་བྲིས་པ་ཡིན་པས་གསང་བ་མཐར་ཐུག་དེ་དག་བླ་མའི་བཀའ་དྲིན་ཁོ་ན་ལ་ལྟོས་པ་ནི་བཤད་རྒྱུད་རྡོ་རྗེ་ཕྲེང་བ་ལས་དེ་ཕྱིར་འབད་པ་ཐམས་ཅད་ཀྱིས། དད་པས་བླ་མ་བརྒྱུད་པ་ལས་མན་ངག་དག་ནི་སློབ་པར་བྱ། གང་ཕྱིར་བརྒྱུད་པའི་ལམ་གྱིས་མཆོག་བརྒྱུད་པའི་རིམ་པས་གནས་པར་བྱ་དེ་ནི་རྣལ་འབྱོར་མ་ཞལ་དང། བླ་མའི་ཞལ་ལས་འབད་པ་ཡིས་དེ་ཉིད་མཆོག་ནི་སློབ་པར་བྱ་ཞེས་དང་མགོན་པོ་ཀླུ་སྒྲུབ་ཀྱིས། རིམ་ལྔ་ལས། དཔལ་ལྡན་འདུས་པའི་རྒྱུད་དུ་ནི་དེ་ཉིད་དེ་དག་རྒྱས་བཏབ་གནས། བཤད་པའི་རྒྱུད་ཀྱི་རྗེས་འབྲངས་ནས་བླ་མའི་ཁ་ལས་རྟོགས་པར་བྱ་ཞེས་གསང་བ་འདུས་པ་མཐར་ཐུག་པ་དེ་ལྟར་བླ་མའི་ཞལ་ལས་ཤེས་དགོས་པར་གསུངས་པས། རྒྱུད་དོན་དངོས་སྟོན་རྒྱུད་ཀྱི་ཚུལ་ནི་སྒྲུབ་པ་སྙིང་པོར་བྱ་འདོད་པ་དག་ལ་ཞལ་དུ་སྟོན་པར་མཛད་ཅིང། དེ་ལྟར་གདམས་ངག་དེ་ཡིས་ལམ་རིམ་པ་ལྔ་དངོས་སུ་བསྟན་ཅིང་ཚེ་འདིར་མངོན་དུ་འགྱུར་བར་བྱིན་གྱིས་རློབས་ཞེས་པས་དངོས་སུ་རྫོགས་རིམ་གྱི་ལམ་མཐོན་པོ་རྣམས་མངོན་དུ་བྱེད་པའི། སྨོན་ལམ་མཛད་ཀྱང་དོན་གྱིས་འབྲས་བུ་མངོན་དུ་བྱེད་ཚུལ་ཡང་བསྟན་ནོ། དེ་ལྟར་དབང་རྣམ་པར་དག་པས་སྔགས་ལམ་ཟབ་མོའི་སྣོད་རུང་དུ་བྱེད་པ་དང་སྣོད་དུ་གྱུར་ནས་དམ་ཚིག་དང་སྡོམ་པ་སྲོག་ལྟར་བསྲུང་བ་གཞིར་བཞག་ནས། ལམ་རིམ་གཉིས་ཡན་ལག་དང་བཅས་པ་བསྒོམ་པ་དང་དེ་ལ་བརྟེན་ནས་མཐར་འབྲས་བུ་མངོན་དུ་བྱེད་ཚུལ་རྣམས་རྒྱུད་དོན་མཐའ་དག་བསྡུས་ནས་འདོམས་པར་མཛད་པ་ཡིན་ལ། རྒྱུད་དོན་བསྡུ་ཚུལ་ལ་རྒྱུད་དང་གྲུབ་ཆེན་གྱི་གཞུང། གཞུང་རྣམས་ལས་མང་དུ་གསུངས་ཀྱང།

མདོར་ན། མ་སེམས་ཅན་ཐམས་ཅད་ཀྱི་དོན་དུ་མྱུར་མྱུར་དུ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱ། དེའི་ཕྱིར་དུ་རིམ་པ་དང་པོས་རྒྱུད་སྨིན་པར་བྱས་ནས། རིམ་པ་གཉིས་པ་ལ་འཇུག་པ་ན། བླ་མའི་བླ་མ་ལྷ་ཡི་རྣལ་འབྱོར་ཤུགས་དྲག་ཏུ་བསྒོམས་ནས། སྙིང་དབུས་ཀྱི་བླ་མ་ལ་གསོལ་བ་བཏབ་ཅིང་རྩེ་གཅིག་ཏུ་བསྒོམ་པ་དང། བླ་མའི་ཐུགས་རྒྱུད་བསྐུལ་བའི་བཟླས་པའི་མཐར་ཐུག་ཟབ་མོ་རྡོ་རྗེ་བཟླས་པ། སོགས་ལ་བརྟེན་ནས་རླུང་དབུ་མར་ཞུགས་གནས་ཐིམ་གསུམ་བྱས་པ་ལས་བྱུང་བའི་དཔེའི་འོད་གསལ་དང་འོད་གསལ་དེ་ལས་བྱུང་བའི་རིམ་པ་གསུམ་པའི་སྒྱུ་མའི་སྐུ་དང། རིམ་པ་བཞི་པའི་འོད་གསལ་དང་རིམ་པ་ལྔ་པའི་ཟུང་འཇུག་རྣམས་ཐོབ་པར་བྱས་ནས་ཚེ་འདི་ཉིད་ལ་ཟུང་འཇུག་རྡོ་རྗེ་འཆང་གི་གོ་འཕང་ཐོབ་པར་བླ་མ་ལྷས་བྱིན་གྱིས་རློབ་ཏུ་གསོལ་སྙམ་དུ་སྙིང་གའི་འདབ་བརྒྱད་དྷཱུ་ཏཱིའི་དབུས་དག་ཏུ། མགོན་ཁྱོད་ཞབས་སེན་བཀོད་པ་ལས་བྱུང་བའི་འོད་གསལ་སྒྱུ་ལུས་ཟུང་དུ་འཇུག་པའི་ལམ། ཚེ་འདིར་མངོན་དུ་འགྱུར་བར་བྱིན་གྱིས་རློབས་ཞེས་གསོལ་བ་ཤུགས་དྲག་ཏུ་བཏུབ་པ་བཏབ་པས་བླ་མ་ལྷ་ཚོགས་རྣམས་ཀྱི་སྐུ་ཡི་ཆ་ལས་བདུད་རྩི་སྣ་ལྔ་འོད་ཟེར་དང་བཅས་པའི་རྒྱུན་བབས། རང་གཞན་སེམས་ཅན་ཐམས་ཅད་ཀྱི་ལུས་སེམས་ལ་ཞུགས་པས་དེ་དང་དེ་ཡི་གེགས་བྱེད་བྱང་དེ་དང་དེ་ཡི་རྟོགས་པ་ཁྱད་པར་ཅན་རང་གཞན་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་སྐྱེས་པར་བསམ་མོ། ཨོ་དེ་ཡི་ཕྱིར་དེ་ཡི་ནང་ནས་ལམ་རིམ་ངེ་ལ་སྦྱངས་པ་སེང་གེ་པའི་ཕོ་མ་ནས་སྔགས་ཀྱི་སྣོད་རུང་དུ་བྱས་པའི་དབང་ཞུས། དབང་ཚར་སོང་ན་དེ་ཡི་རྗེས་སུ་ནས་རིམ་གཉིས་ཀྱི་རྣལ་འབྱོར་དམ་ཚིག་དང་སྡོམ་པ་ཚུལ་བཞིན་དུ་བསྲུང། དེ་ནས་རིམ་གཉིས་ཀྱི་རྣལ་འབྱོར་ལ་སློབ། རིམ་གཉིས་ཀྱི་རྣལ་འབྱོར་ལ་ག་ཚོད་སློབ་ན་ཡང་ཚེ་འདི་ལ་ནི་མཆོག་མ་རྙེད་པ་བྱ། ནི་མཆོག་མ་རྙེད་པ་བྱ། ནི་འཆི་དགོས་པ་ལ་སོགས་པ་དེ་ཚོ་བྱུང་སོང་ན་དེ་ནས་གཞི་ནས་འཕོ་བའི་རྣལ་འབྱོར་བྱེད་དགོས་རེད། འོ་འཕོ་བའི་རྣལ་འབྱོར་དེ། འོ་རེད་འཕོ་བའི་རྣལ་འབྱོར་གཉིས་པ་སྦྱངས་ཀྱང་བཙན་ས་མ་ཟིན་ན་འཆི་ཁར་འཕོ་བ་ཉམས་ལེན་བྱ་ཚུལ་ནི་ལམ་སྣ་མ་ཟིན་འཆི་བའི་དུས་བྱེད་ན་ཞེས་སོགས་གསུངས་ཏེ། དེ་ལ་སྔོན་གྱི་བླ་མ་དམ་པ་རྣམས་ཀྱིས་འཕོ་བའི་རྣམ་གྲངས་དང་མཚན་གྱི་འདོགས་ལུགས་མང་པོ་ཞིག་གསུངས་ཀྱང་དོན་བསྡུ་ན་ཐུན་མོང་ཐེག་ཆེན་བློ་སྦྱོང་གི་སྒོ་ནས་འཆི་ཁ་ཉམས་ལེན་བྱ་ཚུལ་དང་ཐུན་མོང་མ་ཡིན་པའི་སྔགས་ཀྱི་སྒོ་ནས་འཕོ་བ་ཉམས་སུ་ལེན་ཚུལ་གཉིས་སུ་བགྱིས་པ་གདམས་ངག་དེའི་དགོངས་པ་ཡིན་ཏེ། ད་འཕོ་བ་གཉིས་ཡོད་ཟེར་ཡིན་དེ། དེ་ནས་གཞུང་མང་པོ་ལས་སོ་སོ་སོ་སོ་ཡི་དག་མི་འདྲ་མི་འདྲ་མང་པོ་ཞེ་དྲག་གསུངས་ཡོད། མི་འདྲ་མང་པོ་གསུངས་ཡོད་པའི་དོན་ནི། ད་ལྟ་དེ་ཡིན་ན། ག་རེ་ཟེར་དགོས་ཡིན་ན། གདམས་ངག་དང་སྦྱར་བྱས་ནས། བློ་སྦྱོང་གི་གདམས་ངག་གདམས་ངག་དང་སྦྱར་བྱས་ནས་འཕོ་བ་བྱེད་ཚུལ་དེ་གཅིག།

ཞེས་གོང་གསུངས་པ་ལྟར་རོ། སྟོབས་ལྔའི་སྒོ་ནས་འཕོ་བར་བྱ་བ་ཡིན་ལ། དེ་ཡི་ཚུལ་ནི་འཆི་བ་ལ་ངེས་པར་གྱུར་པ་ན་ཡོ་བྱད་ཅི་ཡོད་བླ་མ་དང་དགེ་འདུན་གྱི་སྡེ་སོགས་ལ་ཕུལ་ནས། གང་ལ་ཡང་ཆགས་ཞེན་མེད་པར་བྱ་བ་ནི་དཀར་པོ་ས་བོན་གྱི་སྟོབས་ཟེར། ཁ་སང་དེ་དང་མི་འདྲ་རེད་ད། ཁ་སང་དཀར་པོ་ས་བོན་གྱི་སྟོབས་ཟེར་ཡིན་དེ་བྱང་ཆུབ་ཀྱི་སེམས་གཉིས་ཡང་ནས་ཡང་དུ་སྒོམ་པ་དེ་དཀར་པོ་ས་བོན་གྱི་སྟོབས་ཟེར་རེད་བ་སྟོབས་ལྔ་ཡིན་ན་ནི། གོང་དུ་བཤད་པའི་ནི། ཚེ་གཅིག་གི་ཉམས་ལེན་སྟོབས་ལྔ་དུ་སྒྲིལ་བ་ཡི་སྟོབས་ལྔ་དེ་དང་ད་ལྟ་ཡིན་པོ་དེ་གོ་རིམ་ཏོག་ཙམ་མི་འདྲ་རེད། ཁ་སང་གི་དཀར་པོ་ས་བོན་གྱི་སྟོབས་ཟེར་ཡིན་དེ་བྱང་ཆུབ་ཀྱི་སེམས་གཉིས་ཡང་ནས་ཡང་དུ་སྒོམ་པ་དེ་རེད། ད་ལྟ་དེ་ཡིན་ན་ནི་འཆི་ཁ་ལ་དཀར་རེད། ཤེས་རིག་དེ་ཀུན་ལ་ནི་རང་གི་རྒྱུ་ནོར་ལ་སོགས་པ་ཚང་མ་བཏང་བྱས་དཀོན་མཆོག་ལ་མཆོད་པ་ཕུལ་ཡས་དང།

ཨོ་དེ་ནང་བཞིན་བྱས་བྱས་ནས་རྒྱུ་ནོར་ལོངས་སྤྱོད་ས་རྣམས་ཚེ་འདི་ལ་ཆགས་ཞེན་ཟེར་ཡིན་དེ་ལྟས་ཟིན་ཡོད་ཚ་སོང་ན་ཆགས་ཞེན་དེ་ཡི་དབང་གིས་ཨེ་ནི་རྐང་པ་ལས་མར་འཐེན་བྱས་ནི་འཕོ་བ་ག་ཚོད་ཡར་འཐེན་ནས་འགྲོ་ཡས་ཁྱོན་ནས་མེད་པ་རེད་དེ་ཡིན་ཙང་ཨ་ནི་སྟོབས་ལྔ་ཡིན་པོ་ནི་འཕོ་བ་བྱེད་ཡས་དེ་ལ་དཀར་པོ་ས་བོན་གྱི་སྟོབས་ཟེར་ཡིན་དེ་རང་གི་རྒྱུ་ནོར་ཡོངས་སུ་རྫོགས་པ་གོང་ལ་ཕུལ་གོང་ལ་ཕུལ་བྱས་ནི་གང་ལ་ཆགས་ཞེན་མེད་པ་བྱེད་དགོས་རེད་ཟེར་དེ་དཀར་པོ་ས་བོན་གྱི་སྟོབས་ཟེར་ཡིན་དེ་རེད། དེ་ནས་དམ་ཚིག་ཏུ་སྡོམ་པ་སྲུངས་ཤིག། བླ་མ་ལྷ་ཚོགས་ལ་བརྡོལ་དུས་སྲས་ལེགས་པར་བསྟོད་ནས་ཡན་ལག་བརྡོལ་པ་མ་དྲི་ཏོ་བྱས་པ་འཕེལ་ལ། བདག་འཆི་ཁ་དང་བར་དོ་དང་འཆི་བའི་མཆི་མ་ནགས་སུ་ཡང་བྱང་ཆུབ་ཀྱི་སེམས་ཉིད་སྐྱོང་བ་དང་བླ་མའི་གནོད་སྐྱོན་ནམ་ཡང་མི་བྱེད་པར་མངོན་དུ་གྱུར་བ་དང། སེ་ར་ཐུང་ཆེན་དུ་བླ་མའི་ཡི་གེ་སུ་འཛིན་པར་གྱུར་ཅིག་ཞེས་པའི་མེ་ལོང་མཛད་པ་ནི་མེ་ལོང་གྱི་ཏོག་དེ་ཡིས། བླ་མ་ལྷ་ཚོགས་སྤྱན་དྲངས། བླ་མའི་རྣལ་འབྱོར་བསྒོམས། དེ་ལ་ཡན་ལག་བདུན་པ་མཎྜལ་དང་བཅས་པ་ཕུལ། བདག་འཆི་ཁ་དང་བར་དོ་དང་སྐྱེ་བ་ལ་སོགས་པ་དུས་ཐམས་ཅད་དུ་ཡང་ནི་རྗེས་སུ་བཟུང་རོགས་བྱེད་ཟེར། ང་བྱང་ཆུབ་ཀྱི་སེམས་གཉིས། བསྒོམས་པ་དང་དུས་དང་རྣམ་པ་ཐམས་ཅད་དུ་མ་བྲལ་བར་བྱེད་ཀྱི། བླ་མ། དེ་ནས། དྲན་པ་དང་མ་བྲལ་བར་བྱེད་ཀྱི། ཚེ་རབས་ཐམས་ཅད་བླ་མས་རྗེས་སུ་བཟུང་རོགས་བྱེད་ཟེར་ནས་སྨོན་ལམ་བཏབ་པ་དེ་ན་སྨོན་ལམ་གྱི་སྟོབས། ཡང་ནས་ཡང་དུ་སྨོན་ལམ་བརྒྱབ་ནས་མ་ཤི་གོང་ནས་བས་སྨོན་ལམ་རྒྱག་ཨོ་དེ་སྨོན་ལམ་གྱི་སྟོབས། ཨོ་དེ་སྟོབས་གཉིས་རེད་གསུངས། བདག་གཅེས་འཛིན་དེས་ཐོག་མ་མེད་པ་ནས་ད་ལྟ་ཡན་ཕུང་དུ་བཅུག། ད་ལྟ་ཡང་དེ་ཡི་དབང་དུ་གྱུར་ན་ཕྱི་མ་ངན་སོང་གནས་སུ་འཕེན་པར་བྱེད་དོ་སྙམ་དུ་བསམས་ལ། བདག་གཅེས་འཛིན་ལ་དགྲར་བལྟས་ནས་སྤང་ཅི་ཐུབ་བྱས་པ་ནི་སུན་འབྱིན་པའི་སྟོབས་ཟེར་བ་དེ་བྱེད་པ་རེད་ད། སུན་འབྱིན་པའི་སྟོབས་ཟེར་ཡིན་དེ་གོང་དུ་བཤད་པ་དེ་ཡང་བདག་གཅེས་འཛིན་ལ་འབད་འགྱུར་བྱེད་པ་དེ་རེད། ད་ལྟ་དེ་ཡང་བདག་གཅེས་འཛིན་ལ་འབད་འགྱུར་བྱེད་པ་དེ་རེད། བདག་གཅེས་འཛིན་དེ་ཡིན་ན་ཐོག་མ་མེད་པ་ནས་ང་དགྲ་བྱས་པ་རེད། ད་ལྟ་ཡང་ང་དགྲ་བྱེད་ཀར་ཡོང་གི་འདུག་དེ་དགྲ་བྱེད་བཅུག་གི་མིན། ང་དེ་ཡི་དབང་དུ་འགྲོ་གི་མིན་གསུངས་སོ་ན་མི་བྱེད་ནས་ཁོ་ལ་བེད་སྤྱོད། དེ་གོང་ཚོད་བྱས་ནས་སྤེལ་བ་དེ་ཡིན་ན་ནི།